གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། དེ་རིང་གི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བདུན་རེའི་བུད་མེད་ལས་རིམ་གཙོ་སྐྱོང་ཞུ་མཁན་དེ་གུས་མོ་ཀུན་བཟང་སྒྲོལ་མ་ཡིན། དེ་རིང་གི་བུད་མེད་ལས་རིམ་འདིའི་ནང་བོད་པའི་བུད་མེད་སྤྱིའི་གནས་སྟངས་དང་བྱེ་བྲག་ཏུ་བཙན་བྱོལ་བོད་པའི་བུད་མེད་ཀྱི་གནས་སྟངས་སྐོར་གླེང་མོལ་མདོ་ཙམ་ཅིག་ཞུ་ཡས་ཡིན། དེ་ཡང་དེ་རིང་ངས་གླེང་མོལ་ཞུ་ས་དེ་ནི་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར Bangalore དུ་རྟེན་གཞི་བྱས་པའི་ཏཱ་ལའི་བླ་མའི་མཐོ་སློབ་ཀྱི་འགན་འཛིན་འབུམ་རམས་པ་རྒན་བི་ཚེ་རིང་ལགས་གདན་འདྲེན་ཞུས་ཡོད། ཁོང་གི་སྐོར་ངོ་སྤྲོད། མདོ་ཙམ་ཅིག་ཞུས་པ་ཡིན་ན། དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་ལ་དུས་འགྱུར་བྱུང་བའི་རྗེས་ཁོང་བཙན་བྱོལ་རྒྱ་གར་དུ་འཚར་ལོངས་བྱུང་སྟེ། རྒྱ་གར་ནང་སློབ་གྲྭ་དང་མཐོ་སློབ་སོགས་ཆ་ཚང་གྲུབ་པའི་རྗེས་ཨ་མི་རི་ཀའི་ནང་དུ་སློབ་སྦྱོང་གནང་སྟེ་འབུམ་རམས་པའི་ཕྱག་འཁྱེར་བཞེས་ཡོད་ཅིང། ཁོང་གིས་བཞུགས་སྒར་དྷརམ་ས་ལའི་བོད་ཕྲུག་ཁྱིམ་སྡེའི་སློབ་གྲྭའི་ནང་དགེ་རྒན་ལོ་མང་པོ་གནང་ཡོད་པ་དང་དེ་བཞིན་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་གནང་མྱོང་ཡོད་པ་མ་ཟད། དབུས་གཙང་སྤྱི་འཐུས་ཀྱང་གནང་ཡོད་པ་རེད། ད་ལྟའི་ཆར་ཁོང་སྦེང་ལོར་དུ་རྟེན་གཞི་བྱས་པའི་ཏཱ་ལའི་བླ་མའི་མཐོ་སློབ་ཀྱི་འགན་འཛིན་གྱི་ཐུགས་འགན་བཞེས་བཞིན་ཡོད་པ་རེད། ད་རྒན་བི་ཚེ་རིང་ལགས། བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་རྒྱ་ནག་རེད་རྒྱ་གར་རེད་བལ་ཡུལ་ལ་སོགས་པའི་རྒྱལ་ཁབ་དེ་ཚོའི་སྤྱི་ཚོགས་ནང་གི

ཕོ་མོ་ཁྱད་མེད་མི་རིགས་འདྲ་མཉམ་གཞི་རྩར་བཞག་དགོས་པ་ཡིན། བྱས་རྗེས་སྐབས་དེ་དུས་དེའི་གླུ་གཞས་དེ་ལྗགས་རྩོམ་གནང་མཁན་དེ་ཕལ་ཆེར་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་གིས་ལྗགས་རྩོམ་གནང་བ་རེད་དེ་འདྲའི་གསུང་མཁན་དེ་འདྲ་འདུག་ད་གང་ལྟར་དེ་ཚོའི་ནང་ལ་འཁོད་ཡོད་དུས་ཙམ་པ་ཕོ་མོ་ཁྱད་མེད་གྲུབ་མཐའ་རིས་མེད་མི་རིགས་འདྲ་མཉམ་འདི་དཔེ་དེ་ཞེ་པོ་ཅིག་གནད་འགག་ཆེན་པོ་ཡིན་པ་འཁོད་གནང་ཡོད་རེད་པ་ཨ་ནི།

ད་ཆ་ད་བཙན་བྱོལ་ནང་ལ་ཡོད་པའི་བོད་པའི་བུད་མེད་ཀྱི་གནས་སྟངས་བསྡུར་བ་ཡིན་ན་ཡང་ག་འདྲ་ཅིག་གཟིགས་འདུག། ད་ང་ཚོ་ད་ཉེ་ཆར་སྐྱབས་མགོན་རིན་པོ་ཆེ་གི་དེར་ཆིབས་བསྒྱུར་གནང་པའི་སྐབས་ལ་བཀའ་གནང་སོང་སྤྱིར་བཏང་བུད་མེད་ནང་ལ་ད་དབང་ཆ་ཆེན་པོ་ཡོད་དེ་ད་ཕྱི་ལ་ལྷག་པར་དུ་འཛིན་སྐྱོང་དང་ད་ཆབ་སྲིད་དང་དེ་འདྲ་ལ་ཡ་ཨ་ནི་གོ་སྐབས་ད་རང་བཞིན་གྱིས་ཁོ་ལམ་ལུགས་སྲོལ་ཐོག་ནས་མེད་པ་ཅིག

ད་ང་ཚོ་དུས་རབས་བདུན་པ་དེ་བ་ནས་ཨ་ནི་ག་རེ་ཁོང་ཚོ་གི་རིག་གཞུང་ནང་ལ་ཡ་ད་བུད་མེད་ལ་ཧ་ཅང་གི་ག་རེ་དབྱེ་འབྱེད་ཤུགས་ཆེན་པོ་ཡོད་པ་དེའི་རིག་གཞུང་དེ་ཨ་ནི་ག་ལེ་ག་ལེ་ང་ཚོ་ལ་ཚུར་ཤུགས་རྐྱེན་ཐེབས་བྱས། དེ་འདྲ་ཅིག་དར་ཕྱིན་བཞག་གསུང་ཡས་ཅིག་གསུང་བསྡད་ཀྱི་འདུག་ད་གང་ཆེ་ང་ཚོས་བལྟས་པ་ཡིན་ན་བོད། བོད་ནང་ལ་སྤྱི་ཚོགས་རྙིང་པའི་ནང་ལོགས་ལ་ད་འདི་ཁྲིམས་སྒྲིག་གཞི་ཐོག་ནས་ཞེ་པོ་ཅིག་དབྱེ་འབྱེད་ཡོད་པ་དང་དེ་འདྲའི་མེད་པའི་བཟོ་འདྲ་ཞིག་ཡོད་རེད་ད་ང་ཚོ་ཁྱིམ་མཚེས་རྒྱལ་ཁབ་དེ་ཚོ་ལ་བྱས་པ་ཡིན་ན་ཅིག་ད་བཟའ་ཟླ་མེད་པ་ཆགས་ན་བསྐྱར་དུ་ཆང་ས་བརྒྱབ་མ་ཆོག་ཡ་ད་ང་ཚོ་རྒྱ་གར་དང་དེ་འདྲ་ཡིན་ན་ཡོད་རེད་པ་ད་ཡང་ང་ཚོ་བོད་ལ་དེ་འདྲའི་མི་འདུག།

གོ་སྐབས་འདྲ་འདྲ་ཡོད་པའི་བཟོ་འདྲ་བྱེད་ཡོད་རེད་ད་འདི་ཡིན་འདི་ནས་ཕར་གནད་འགག་ཆེ་ས་ལ་གཟིགས་པ་ཡིན་ན་ད་དགེ་བཤེས་མ་གི་ནང་ཡིག་ཚད་བཏང་ཡག་འདྲ་བོ་དང་ད་ཅིག་གི་སློབ་སྦྱོང་ཟེར་ཏེ་བུ་མོ་ལ་སློབ་སྦྱོང་དེ་དེ་རོགས་སོའི་དར་རྒྱ་མེད་པ་ད་སློབ་སྦྱོང་མེད་པ་ཡིན་ན་ཨ་ནི་གཞུང་གཞུང་ཞབས་དེ་འདྲའི་ནང་ཡང་མེད་པ་དང་ད་བ་ཨ་འདི་ད་ཆབ་སྲིད་ནང་དེ་འདྲའི་ལས་བུད་མེད་ཀྱི་མཉམ་ཞུགས་མེད་པ་ད་གང་ཆེ་གནད་འགག་ཆེ་བ་གི་ད།

གཙོ་དེ་རྒྱལ་བ་རིན་པོ་ཆེ་དང་རྒྱལ་བ་ཀརྨ་པ་དང་དངོས་གནས་ང་རང་ཚོ་སྤྱི་ཚོགས་ནང་ལ་ཅིག་གསུང་ན་ཨ་ནི་ནུས་པ་ལྡན་པ་ཡོང་ཡ་འདི་འདྲས་ཀྱིས་ད་དགོངས་པ་རྒྱ་ཆེན་པོ་བཞེས་ནས་ད་བུད་མེད་ཀྱི་ནུས་པ་ག་རེ་ཡོད་པ་འདི་ཨ་ལོངས་སུ་སྤྱོད་ཡའི་ཆེད་དུ་ད་ཅིག་རྒྱབ་སྐྱོར་ཡོད་པ་འདི་བཀའ་དྲིན་གྱིས་རེད་བ་ད་ང་ཚོ་སྤྱི་ཚོགས་ནང་ལ་འགྱུར་ལྡོག་ཅིག་ཡོང་བྱས་ད་ད་ལྟ་ག་ལ་གང་འཚམ་ཅིག་ཡག་པོ་ཆགས་ཡོད་རེད་བསམ་གྱི་ཡོད། ད་ང་བུད་མེད་ལྷན་ཚོགས་ཚོགས་གཙོ་ཡིན་པའི་སྐབས་ལ་ཡང་ང་ཚོ་བུད་མེད་ལྷན་ཚོགས་འདི་དངོས་གནས་ཐོག་མར་དབུ་འཛུགས་ཞུས་པའི་སྐབས་ལ་ཡང་ད་ཆབ་སྲིད་ཀྱི་གནས་བབ་ཅིག་ལ་བརྟེན་ནས་བྱུང་བ་རེད་བ། ད་ང་ཚོ་ལྔ་བཅུ་ང་དགུ་ལོ་ལ་ཡང་དངོས་གནས་ཀྱི་ད་རྒྱ་མི་དམར་པོ་བོད་ལ་བཙན་འཛུལ་བྱས་ཨ་ནི་དཀའ་ངལ་ཞེ་བོ་ཅིག་ཆགས་པའི་སྐབས་དེ་ལ་ཡང། ད་དེ་དུས་བུད་མེད་ཚོ་དེ་སྔའི་གི་ང་རང་ཚོ་གི་ལམ་ལུགས་སྲོལ་ནང་ལ་ཕྱིར་ཐོན་བྱས་ཨ་ནི་ཆབ་སྲིད་ཀྱི་མཉམ་ཞུགས་བྱེད་ཡ་དང་ལས་འགུལ་སྤེལ་ཡ་དང་དེ་འདྲས་ཨ་ཅིག་ལོ་རྒྱུས་ནང་ལ་བྱུང་མ་མྱོང་པ་འདྲ་བོ་ཞིག་རེད་པ་ད་ཡིན་ནའི་སོ་སོ་རྒྱལ་ཁབ་དང་སོ་སོ་མི་རིགས་དཀའ་ངལ་དང་ཛ་དྲག་ཅིག་ཐུག་པའི་སྐབས་ལ་ཡ་ད་ང་ཚོ་འདི་ལམ་ལུགས་སྲོལ་ནས་ང་ཚོ་ཤེས་ནི་མེད་ཟེར་དེ་འདྲས་མ་ཞུ་བ་བྱས་ནས་མར་ཐོན་བྱས་སོ་སོའི་རྒྱལ་ཁབ་དང་མི་རིགས་ཀྱི་དོན་དག་བློས་བཏང་གནང་བ་རེད་བ། རེད། ད་དེ་དུས་ཀྱི་བསམ་བློ་བཏང་ན་ཞེ་བོ་རླབས་ཆེན་རེད་ཤག་ད་འདི་འདྲའི་བློ་གཅིག་གཏད་ནས་དེའི་བརྒྱུད་རིམ་ནས་ང་ཚོ་རྒྱ་གར་ད་བཙན་བྱོལ་ནང་ལ་འབྱོར་བ་ནས་བྱས་བྱས་བུད་མེད་ལྷན་ཚོགས་ད་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ལམ་སྟོན་འོག་ལ་གསར་འཛུགས་ཞུས་རེད་བ། རེད། ཨ་དེ་འདྲའི་བྱས་བྱས་གནད་འགག་ཆེ་དེ་ད་ཆབ་སྲིད། བོད་ནང་གི་གནས་སྟངས་འདི་རྒྱལ་སྤྱིའི་ནང་ལ་གོ་རྟོགས་སྤེལ་ཡ་དང། དེ་འདྲའི་ཅིག་ད་ངོ་བོ་ཅིག་ཐོག་ནས་གནང་བསྡད་པ་རེད་བ། རེད། ད་དེ་འདྲའི་ང་ཚོ་གནང་གིན་གནང་གིན་ལ་ད་ང་ཉིས་སྟོང་གསུམ་ཡ་དེ་བུད་མེད་ལྷན་ཚོགས་ཚོགས་གཙོ་དུ་བསྐོ་བཞག་གནང་བ་རེད་ད་དེ་ནས་བྱས་བྱས་ང་ཚོ་ཉིས་སྟོང་བཞི་ལ་ཡ་ད་བོད་པའི་གི་བུད་མེད་ད་ང་ཚོ་རྩ་དོན་འཐབ་རྩོད་འདི་ད་ཨ་ཅང་ཅང་ཡིན་ནའི་འཐབ་རྩོད་འདི་ནུས་པ་ལྡན་པ་རྒྱལ་སྤྱིའི་གི་དེ་འདྲའི་ཆ་ཚང་བེད་སྤྱོད་གཏང་ཐུབ་ཡ།

བཙུན་མ་ཚོ་ད་ངོ་ཚ་བའི་ཅིག་གི་གཤིས་སྟངས་དེ་འདྲས་བྱས་སོ་སོ་བཙུན་མའི་གི་བཙུན་དགོན་ནང་ལ་ཡ་མཁན་མོ་བཙུན་མ་བྱེད་དགོས་རེད་དེ་འདྲས་བཀའ་སློབ་མོན་གྷོར་ལ་དེ་འདྲས་བཀའ་སློབ་གནང་སོང་བ་ད་དེ་འདྲས་ཡིན་དུས་ང་ཚོ་གི་ལམ་སང་བཙུན་མ་ཚོ་ལ་ཡང་ཡང་འགན་ཁུར་སྣེ་ཁྲིད་གི་ཟབ་སྦྱོང་དེ་འདྲས་སྤྲད་དེ་འདྲས་འགོ་མང་པོ་བཙུགས་རེད་བཙུགས་བྱས་ད་དེ་ནས་ཕར་ང་རང་ཚོ་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་མུ་མཐུད་བྱས་ལས་གཞི་དེ་ཚོ་ད་ཤུགས་ཆེ་བ་དང། དུས་ད་རུ་ཏང་གི་ག་འདྲ་ཟེར་གཏོང་དགོས་ཀྱི་ཡོད་མེད་དང་ད་མུ་མཐུད་ནས་ཡག་པོ་ཞེ་པོ་ཞིག་གནང་བསྡད་ཀྱི་འདུག་འདི་གི་ཏན་ཏན་བུད་མེད་རྒན་པ་དེ་ནས་མཐོ་སློབ་འགྲོ་བཞིན་པ་དེ་ནས་སློབ་གྲྭའི་ནང་ལ་ཡོད་པ་ད་འདི་གའི་ཚང་མ་ལ་མར་ཁྱབ་པ་བྱས་ནས་རིམ་པར་བྱས་ནས་ཨ་ནི་གོ་རྟོགས་སྤེལ་ཡོང་དུས་ཙམ་པ་ལ་ཏན་ཏན།
ཁྱད་པར་ཆེ། དངོས་སུ་བདེ་བོ་རབ་ཕྱིན་སོང་བསམ་གྱི་ཡོད། རེད་རེད། ད་བལྟ་དུས་ཙམ་པར་རེད་པ། འཛམ་བུ་གླིང་གཅིག་རེད་རྒྱ་གར་རེད་རྒྱ་ནག་རེད་ད་ཁྱིམ་མཚེས་རྒྱལ་ཁབ་འདི་ཚོ་ལ་བལྟས་པ་ཡིན་ན་ད་བོད་པའི་སྤྱི་ཚོགས་འདི་ད་དམིགས་བསལ་གྱི་བཙན་བྱོལ་ནང་ལ་ཡོད་པའི་བོད་པའི་སྤྱི་ཚོགས་ཀྱི་བུད་མེད་ཀྱི་ཐོབ་ཐང་ཟེར་ནས་མི་འདུག་ད་འདྲ་མཉམ་ཟེར་ནས་མི་འདུག་ད་དངོས་གནས་དྲང་གནས་དཔེར་ན་རྒྱ་གར་དང་རྒྱ་ནག་ལ་ཆ་བཞག་པ་ཡིན་ན། མའི་མངལ་ནང་ལ་ཡ། ཕྲུ་གུ་བུ་ཡིན་ན་ཨ་ནེ་བཞག་བུ་མོ་ཡིན་ན་ཨ་ནེ་མ་མངལ་ནས་བཏོན་ཡག་གི་འདི་འདྲའི་སྔོན་མ་འདི་འདྲ་མང་པོ་ཅིག་བྱས་རྗེས་མི་འབོར་གྲངས་བཤེར་བྱེད་དུས་ཙམ་པ་ད་དཔེ་དེ་རྒྱལ་ཁབ་འདི་ཚོའི་ནང་ལ་བུད་མེད་ལས་སྐྱེས་པ་གྲངས་འབོར་མང་ང་ཡོད་པ་དང་བུད་མེད་ཉུང་ང་ཡོད་པ་འདི་འདྲས་ད་ཉམས་ཞིབ་བརྟག་དཔྱད་བྱས་པའི་སྐབས་ལ་འདི་འདྲས་གྲུབ་འབྲས་འདི་འདྲས་ཐོན་ཡོང་གི་ཡོད་རེད་ད་བོད་པ་ལ་ཆ་བཞག་པ་ཡིན་ན་དམིགས་བསལ་གྱི་བཙན་བྱོལ་བོད་མི་སྤྱི་ཚོགས་ནང་ལ་ཆ་བཞག་པ་ཡིན་ན་སློབ་གྲྭ་ཁག་གི་ནང་ལ་ཡང་བུ་དང་བུ་མོ་ཟེར་དུས་གོང་ནས་གྲངས་འབོར་དེ།

དཔེར་ན། ཁ་ཤུ་རེད་ད་བུད་མེད་ལ་ཡང་བཙན་གཡེམ་བྱས་པ་རེད་ཟེར་དེ་གོ་ཡ་འདུག་བ་བོད་པའི་སྤྱི་ཚོགས་དེ་ཉུང་ཉུང་ཅིག་ཉུང་ཉུང་ཅིག་རེད་དེ་ཡིན་ནས་དཔེར་ན་སློབ་གྲྭ་གི་མ་བྱན་གྱི་ཅིག་བྱས་པ་རེད་ཅིག་ཅིག་ཕྲུ་གུ་བུ་མོ་ཆུང་ཆུང་ཅིག་ལ་ཡང་ཅིག་བྱས་པ་རེད་ད་དེ་ཚོ་དེ་དངོས་གནས་བྱས་ན་ཅིག་གྲངས་ཀ་ཅིག་གིས་མང་དྲགས་པ་རེད་བསམ་གྱི་འདུག་ག་རེ་ཟེར་ན།

ང་ཚོ་གཅིག་ག་རེ་བཤད་དགོས་འདུག་ཟེར་ན་ང་ཚོ་མི་རང་རེད་པ། རེད། ད་མང་པོ་བྱེད་ཀྱི་འདུག་ད་དེ་བསམ་པ། ཨོ་ད་ང་ཚོ་དེ་ཞེ་པོ་ཅིག། ག་ཟེར་ནང་པ་བྱས་བོད་པ་བྱས་བོད་པའི་གི་སྐྱག་རྫུན་བཤད་ཀྱི་མ་རེད་རྐུ་མ་རྐུས་ཀྱི་མ་རེད་ད་བཙན་གཡེམ་དེ་ཚོ་དེ་ག་བ་ག་བ་བསམ་ཡག་འདྲ་པོ་ཞིག་ཡོད་རེད་པ། རེད་རེད།
ད་ཡིན་པའི་ནི། ག་རེ་རེད་ཟེར་ན་ང་ཚོ་ད་མི་རང་སངས་རྒྱས་གོ་འཕང་མ་ཐོབ་པའི་མི་རང་ཡིན་དུས་ཙམ་པ་མི་གི་སྐྱོན་དེ་ཡས་ད་བཙོ་ན་མང་ཉུང་ཅིག་མ་གཏོགས་ཡོད་པ་དེ་ང་ཚོ་ངོ་ལེན།

ང་རང་ཚོ་མི་རང་ཡིན་དུས་ང་ཚོའི་སྤྱི་ཚོགས་ནང་ལ་སྐྱོན་འདི་ཡོད་པ་ཅིག་དེ་འདྲ་ཡོང་གི་ཡོད་པ་དེ་ངོ་ལེན་གནང་ཡ་དེ་རེད་ཤག་ད་ང་ཚོ་ངོ་ལེན་མ་གནང་པ་ཡིན་ན་ཨ་ནི་དེ་ལ་གདོང་ལེན་ག་རེ་བྱེད་དགོས་ཀྱི་ཡོད་མེད་དེ་ག་དུས་སླེབས་ཀྱི་མ་རེད་པ། རེད་རེད། མ་རེད་པས་ལགས་དཔེར་ན་ཉེ་ཆར་ཡིན་ནས་རྒྱལ་བ་རིན་པོ་ཆེ་གི་བཀའ་མོལ་ནང་ལ་ཕེབས་སོང་ང་ལགས་ད་ང་ཚོ་གཅིག་པ་འདྲ་མཉམ་རེད་ཅེས་ནས་ད་ག་དུས་ནས་ང་རང་ཚོ་ལ་སེམས་ཤུགས་སྤར་གནང་བྱས་དེ་གསུང་གི་ཡོད་རེད་པ། རེད།

སྤེལ་དགོས་པ་དེ་དཔེ་གལ་ཆེན་པོ་རེད་ཤག་བསམ་གྱི་འདུག་སློབ་གྲྭ་ཁག་ལ་ཡིན་པའི་ནས་སློབ་གྲྭའི་ནང་ལ་ཡག་དང་དེང་སང་ག་བ་ག་ས་ལ་དཔེར་ན་མི་གི་ལག་པ་འཆང་སྟངས་ཡིན་ནས་རེད་བྱམས་པོ་བྱས་ནས་བྱམས་པོ་ཡིན་མདོག་མདོག་བྱེད་པ་ཀྱི་ད་བྱེད་སྟངས་ཡིན་ནས་རེད་དེ་གས་ཅིག་གི་ཆ་ཚང་གོ་རྟོགས་སྤེལ་དགོས་པ་དེ་གལ་ཆེན་པོ་རེད་གསུང་གི་འདུག་བ་ཨ་ནི་ང་རང་ཚོ་སོ་སོ་སོ